ང་བཅས་ཀྱིས་ད་རེའི་དོན་ཚན་འདི་གནམ་མེད་ས་མེད་ཁག་ཆེ་བའི་འཕྲིན་བཟང་གསུམ་གྱི་སྐོར་ལས་ཨིན་ཡང་ན་ཁྱོད་ང་བཅས་དང་མཉམ་ལྷབ་མི་ཨིན་པ་ཅིན་ང་བཅས་ལུ་ཡེ་ཤུ་གིས་རྟགས་མཚན་ཚུ་གནང་ཡི་དེ་ནང་དམག་ཆེན་དང་དམག་གི་འཐོར་གཏམ་ཚུ་ཡང་གོ་འོང་རང་བཞིན་གྱི་རྐྱེན་ངན་ཚབས་ཆེན་བྱུང་འོང་ཟེར་གསུངས་གནང་ཡི།

གཙོ་བོ་སྐྱོན་བརྗོད་ཀྱི་ཉེར་བསྐུལ་གྱི་འཕྲིན་བཟང་དེ་ཨ་སྟག་ར་ཁོ་ཡི་བཞད་ཆས་མ་བྱས་པའི་ཧེ་མ་ལུ་ན་ནས་ཡིན་པས་ནོ་ཨའི་ཉིན་གྱི་སྐབས་ལུགས་གཙོ་བོ་སྐྱོན་བརྗོད་ཀྱི་ཕོ་རྒན་ཚོ་དང་ཨམ་སུ་ཚོ་ལུག་གྲ་བྲིས་པའི་དུས་ཆུ་རིལ་གྱི་འཛམ་གླིང་མེ་བཏང་འོང་ཟེར་འཕྲིན་བཟང་གནང་ནོ་གཙོ་བོ་སྐྱོན་བརྗོད་ཀྱི་བྲོ་བ་རྨིས་ཚོ་ལུག་གནའ་མི་ས་མི་འཇམ་པ་དང་བརྩེ་གདུང་མཛད་གནང་སྟེ་ཁོ་གི་ནོ་ཨ་འབྲུག་ཆུ་ཤེལ་ཆུ་ནི་ལུག་ལོ་ངོ་གཅིག་བརྒྱ་ཉི་ཤུ་ལྡེམ་གཅིག་གི

དེ་ལས་ཞིང་ཁམས་ཀྱི་སྦུག་ན་ཕོ་ཉ་གཞན་གཅིག་འཕུར་ཡོདཔ་ང་གིས་མཇལ་ཡི་ས་གཞི་གུ་སྡོད་མི་ཁོང་མི་རྒྱུད་དང་མི་རིགས་དང་སྐད་རིགས་དང་མི་དམངས་རེ་རེ་བཞིན་དུ་རྒྱུན་མ་ཆད་པར་བཤད་ནི་འཕྲིན་བཟང་དེ་ཁོ་ལུ་འདུག་གཙོ་བོ་དཀོན་མཆོག་གི་ཉིནམ་མཇུག་གི་འཕྲིན་བཟང་དེ་རྒྱལ་ཆེན་གྱི་འཕྲིན་བཟང་ཅིག་ཨིན་མས་དེ་ལས་འདི་ཚུ་མགྱོགས་དྲགས་སྦེ་འགྱོ་སྟེ་འཛམ་གླིང་མཐའ་མའི་ག་ར་ནང་ལུ་མགྱོགས་སུ་སྦེ་འགྱོ་ནི་ལུ་ཨིན་མས་དེ་འཛམ་གླིང་ཡོངས་ཀྱི་འཕྲིན་བཟང་ཨིན་མས་དེ་ཚུ་ག་ར་ཉེན་ཆེན་ཚུ་རྒྱལ་ཁབ།

ལུགས་རྗེ་ཉིད་དུས་ཡུན་གྱི་དུས་མཐའ་མའི་འཇིག་རྟེན་འཛམ་གླིང་ན་ལུགས་དུས་མིན་ཕོ་སྐད་དང་ཨམ་སུ་ཚུ་སྒྲ་དྲི་བཟོ་ནི་བདུན་ལུགས་སྣ་རྣམས་དབྱེ་མེད་དེ་སྣ་ལས་ང་བྱེད་ལུགས་གསུམ་མེད་དབྱིག་གཞུང་མ་ཤི་ཀ་ལས་སྦས་ང་བྱེད་ཚུ་སྡིག་པ་ལས་ཐར་པ་ཐོབ་ནི་གཉིས་ཡིན་ཟེར་དབྱེ་མེད་དབྱིག་གཞུང་གི་གཏད་རབས་པའུ་ལུས་ཀྱི་འགྲེལ་བཤད་སྐྱབས་མི་འདི་ན་ཨ་ནི་གསུང་རབ་ན་དང་པ་ཀོར་ཐིན་བཅས་སྔགས་ཀྱི་གསུམ་དང་བཞི་ན་རྒྱལ་སྲིད་འཁོར་གྱི་གསུམ་མེད་དགའ་ཆེམས་ཟན་སྔགས་ཀྱི་འདི་ཤེས་བཞིན་ལས།

ཁོ་ཡི་རེ་བ་སྦོམ་སོགས་འདི། ཁོ་ཡི་རྒྱལ་སྲིད་རྣ་ལུང་སྲོག་ཆགས་མཛེས་ནི་འདོད་ལུགས་ཡིན་པས་རང་གི་སེམས་ཀྱི་གདིང་ལས་པའི་ང་བྱེད་ཀྱི་བྲི་གོ། སྔགས་ཀྱི་གཞི་དེ་དགའ་བདེ་བའི་ཚུལ་ཐོབ་གམ། ང་དགའ་བདེ་བའི་ཉེས་པ་ལས་རང་དབང་ཐོབ་འོང་གམ། ལང་ཤོ་ངན་པ་ཚོ་དགའ་བདེ་བའི་བྱུར་ཆོས་འབེལ་ཚུགས་གམ། ང་ཅིག་གིས་སྡིག་པ་ཆུ་ཡི་རྐ་གཉིས་ལས་ག་དེ་བས་ཤེས་ཐུབ་གམ་བདུད་ཨ་ཏཱ་ར་སྦྱོར་བ་མེད་པའི་ཡེ་ཤུའི་གསུང་རབ་ཀྱི་ལན་ཡེ་ཤུ་དེ་ལུགས་ལན་གཉིས་ཁོ་གིས་ང་ཅིག་གིས་སྡིག་པ་ཆུ་བཤགས་པ་རྣམས་ཡིན་ཁོ་གིས་ང་ཅིག་མི་ཚེ་ལུགས་སྦྱོར་ཆོས་མཛད་རྣམས་ཡིན་ཁོ་གིས་ཐུགས་རྗེ་དང་ནུས་སྟོབས་ལས་པས་ཁོ་གིས་ང་ཅིག་མི་ཚེ་ན་ལུགས་སྦྱོར་ཆོས་མཛད་རྣམས་ཁོ་ནི་ཡིན་པས་མ་འོངས་ལུང་བསྟན་གྱི་ཁ་ཆེ་ཤོས་དེ། རྫོགས་མཚམས་བདུན་འཕྲིན་བཟང་ཚུ་ཨ་ནི་ཕོ་ཉ་གསུམ་གྱིས་ཞིང་ཁམས་ཀྱི་སྦུག་ལས་འཕུར་བའི་པར་སྟོན་ཏེ་ཡོདཔ་ཨིན་མས། དེའི་རྒྱལ་ཆེན་གསུམ་གྱི་ལཱ་དེ་མགྱོགས་སུ་སྦེ་འབད་དགོཔ་ཅིག་ཨིན་མས་དང་པ་དེ་ལུ་ཅི་གསུང་བཀའ་སྒྲུབ་མི་ལུ་སླབ་ཨིན་མས་ཁོང་གིས་ཁྱབ་བསྒྲགས་འབདཝ་མས་གཙོ་བོ་དཀོན་མཆོག་ལུ་ང་བཅས་ཀྱིས་ཅི་གསུང་བཀའ་སྒྲུབ་དགོཔ་ཨིན་མས།

ཝའི་པིན་ཆ་ཚུ་ཁྱོད་ཆོས་ཀྱི་ཐུགས་ཀྱི་བཅའ་བ་ལས་བརྟེན་ཏེ་ཁྱོད་རེག་བྱ་གཟུགས་དེ་གསོན་པོ་དང་རྣམ་པར་དག་པ་དང་ཁྱོད་ཆོས་ལུགས་ཐུགས་མཉེས་པའི་མཆོད་པ་ཕུལ་བ་ཕྱིན་ཆོས་ར་ཡོད་བབས་ཀྱི་ཞབས་ཏོག་གཉིས་ཡིན་ཟེར་ང་གི་ཞུ་ནི་ཡིན། ང་ཁྱོད་རེག་བྱ་གཟུགས་དེ་དགའ་སྤྲོ་གི་ཁྱིམ་མིན་ཁོ་དེ་གཙོ་བོ་ཁྱོད་ཆོས་ཀྱི་སྐུ་གསོན་པོ་བཞུགས་མི་ཆོས་ཁང་ཡིན།

གསུང་བརྗོད་མེད། བསྐྱོད་པ་པོ་ལུགས་རྨི་ལམ་ཞུ་ནི་ལུགས་གསུང་བརྗོད་མེད་གཙོ་བོ་སྐྱོན་ཆོས་ཀྱི་ཐ་མའི་ལྕགས་གཞུ་འདི་གཙོ་བོ་སྐྱོན་ཆོས་ཀྱི་གདམས་པའི་མི་ཚད་པའི་འཇིག་རྟེན་འཛམ་གླིང་གི་སྐྱོན་ཆོས་ཀྱི་ཞལ་ཆད་ཅན་གཉིས་ནང་གི་ཡོད་ཟེར་བའི་དུས་ཟེར་བའི་གལ་ཆེན་གྱི་གསུང་བརྗོད་ཡིན་མེད་དེ་ཚོ་མཐའ་དམ་ཚིག་གི་ལྕགས་གཞུ་ཡིན་པས། དེ་ཚོའི་ཁས་ལེན་དམ་བཅའ་བས་ནི་བཅའ་བཞུགས་ཡིན་པས་དེ་ཚོ་སྐྱོན་ཆོས་ཀྱི་སྤྱི་གསུང་བཀའ་སྒྲུབ་ནི་བཅའ་བཞུགས་ཡིན་པས་མ་འོངས་ལུང་བསྟན་བཅུ་བཞི་ན་ཨ་ནི་རྒྱལ་ཆེན་གྱི་གསུང་འཕྲིན་འདི་བདེན་པ་ལུས་གསལ་འདྲ་སྦས་འདི་དེ་ལས་བརྫུན་སྨྲ་ཚུལ་འཆི་ཁར་ལྟོས་མིན་མ་འོངས་ལུང་བསྟན་བཅུ་བཞི་ཡི་གེ་ན་གསུང་མེད་དེའི་སྟེང་ལས་ཕུག་གཉའ་ཞེན་གྱི་ཕུག་ཞིམ་ལས་སྨི་རི་ག་ཨ་ར་ལུ་མོ་ར་བཙོག་པ་ཡིན་པའི་འདོད་ཆགས་ཀྱི་རྒུན་ཆང་འཐུང་བཅུག་པའི་རྐྱེན་གྱིས་གྲོང་ཁྱེར་འབུམ་ཨིན་པའི་བ་པི་ལོན་གྱི་དིབ་སོ་ཡི་ག་ཆི་ཏའི་དིབ་སོ་ཡི་ཟེར་གསུང་རྒྱུན་ཡིན་རྫུན་མའི་གྲུབ་མཐའ་ཚུ་དེ་ཡང་ཆོས་ཚོགས་གནའ་ལུགས་འབྱུང་ནི་འོང་དེ་རྫུན་མའི་ཆོས་ཀྱི་ལམ་ལུགས་ཚུ་ལས་པས་དེ་ལུགས་བ་པི་ལོན་ཟེར་བསླབ་ཡིན་སྐྱོན་མཆོག་གིས་ཁོ་ཡི་མི་སེར་ཚུ་ལུགས་གསུང་མེད་ད་རེས་ཁོ་ཡི་གསུང་རབ་ནང་ལོག་ཤོག་ཟེར་ཨི་མེད་གསུང་དེབ་འདི་ཡེ་ཤུ་པ་ཚུ་ཡི་དད་པ་ལུགས།

གསུང་རབ་ན་གསུང་མེད་སྐྱོན་བརྗོད་ཀྱི་བདུད་ཐ་མའི་མི་སྲས་ཚོ་གཅན་གཟན་གྱི་མཚན་རྟགས་མ་ཐོབ་མིན་ཚུལ་གྱིས་བ་བི་ལོན་གྱི་རྒྱལ་སྲིད་དང་མཉམ་མི་འབྱོར་ནི་ཨི་མེད་ཨ་ནི་མི་སྲས་ཚོ་ག་ཨི་ན་མོ་མ་འོང་ལུང་བསྟན་བཅུ་བཞི་གྱི་བཅུ་གཉིས་དེ་ལས་ཁོང་སྐྱོན་བརྗོད་ཀྱི་བཀའ་ལུ་གནས་མི་དང་གཉིས་ཤུ་ལུ་སྡེ་པ་སྐྱེ་མི་སྐྱེ་བོ་དམ་པ་ཚོ་གེ་བ་ལུ་བསྐྱུད་དེ་འདུག་ད་ང་ཆེ་གི་བཅུའི་འདུག་དེ་བསླབ་གས་མ་འོང་ལུང་བསྟན་བཅུ་བཞི་གི་བདུན་ན་ལུ་བདེན་པི་སུའོ་སྟབས་ནི་ལུ།

ད་ང་ཁྱེད་ཚོ་སྨོན་ལམ་ཞུ་གལ། བཀའ་དྲིན་ཆེ། ཞིང་ཁམས་གླུ་བཞུ་བའི་ཡབ་སྐྱོན་མཆོག་དེ་བཞིན་དུ་ད་རིག་གི་ལས་རིམ་ལྔའི་གསེང་མདངས་མི་འདི་སོ་ག་ཨ་ར་ལུ་ཡབ་སྐྱོན་མཆོག་རྩ་བ་ཡེ་ཤུ་དམ་པའི་ཐུགས་ཉིད་གསུམ་གྱི་མཚན་ལས་ཁོང་ལུ་བྱིན་རླབས་སྣ་ཀ་དྲི་ལྕང་ཁོང་ཆ་ཆབ་ག་ཨ་ར་ལུ་གཙོ་དཀོན་མཆོག་ཆོས་ཀྱི་གདམ་ཁ་སྣ་ཀ་དྲི་ལྕང་གོ་ང་གི་སྨོན་ལམ་ཞུ་མི་འདི་རྩ་བ་ཡེ་ཤུ་གི་མཚན་ལས་པའི་ཞུ་ཨ་མེན།